ད་ལྟའི་ཆར་དེར་སློབ་ཕྲུག་ཁྱོན་བསྡོམས་བརྒྱད་ཅུ་གྱ་བཞི་དང་དགེ་རྒན་གཙོས་པའི་ལས་བྱེད་ཁྱོན་བསྡོམས་ཉི་ཤུ་ལྷག་གིས་དང་བླངས་འོག་བོད་ཕྲུག་རྣམས་ལ་བོད་ཡིག་རྨང་གཞི་དང། བྲིས་ཀློག། ནང་ཆོས་ངོ་སྤྲོད། བོད་ཀྱི་ཟློས་གར་དང་རོལ་དབྱངས་སོགས་སློབ་ཁྲིད་གནང་བཞིན་ཡོད་འདུག་ར་ལོ་དོན་ལྡན་ལགས་ནི་རིག་གནས་སྐྱེད་ཚལ་ཁང་གི་དགེ་ཆེ་དང་དགེ་རྒན་ཞིག་ཡིན། ཁོང་གིས་རིག་གནས་སྐྱེད་ཚལ་ཁང་གི་དམིགས་ཡུལ་དང་སློབ་ཚན་ཆ་བགོས་བྱེད་ཕྱོགས་སྐོར་འགྲེལ་བརྗོད་གནང་བར།
ད་ལྟ་རིག་གནས་སྐྱེད་ཚལ་ཁང་གི་དམིགས་བསལ་གྱི་བོད་སྐད་ག་རེ་ཟེར་སློབ་ཁྲིད་བྱེད་སའི་དམིགས་ཡུལ་གཙོ་བོ་དེ་སློབ་མ་ཚོས་སྐད་ཆ་བཤད་ཤེས་ཡག་དང་ཀློག་ཤེས་ཡག་ལ་སོགས་པ་དེ་ཚོའི་ཐོག་ལ་ང་ཚོས་གཙོ་གཅིག་འདུག་སྨྲ། བསྒྲིམས་བསྡད་ཀྱི་ཡོད་རེད་དེ་སོང་དུས་དེ་ནས། ཞོགས་པའི་ཆུ་ཚོད་དགུ་པ་ནས་བྱས་བྱས་དགོང་དག་ཉིན་གུང་ཆུ་ཚོད་བཅུ་གཉིས་ཕྱེད་ཀ་བར་དུ་བར་གསེང་ཆུ་ཚོད་སྐར་མ་བཅུ་བཅུ་བྱས་བྱས་ནས་ཆུ་ཚོད་རེ་རེར་གང་དང་གང་དང་དེ་བོད་སྐད་ག་རེ་ཟེར་ན་ཤེས་ཡོན་སློབ་སྦྱོང་ཁོ་རང་སྒང་ལ་ཡ། སྐད་ཡིག་སློབ་སྦྱོང་ཁོ་རང་སྒང་ལ་དེ་བྱས་འདི་ནས་དེ་ཡང་ཆོས་དང་རིག་གཞུང་གི་སྐོར་ལ་ཡང་བྱས་བྱས་ཨ་འདི་ནས་ཆུ་ཚོད་བཅུ་གཉིས་ཕྱེད་ཀ་ནས་ཆུ་ཚོད་གཉིས་ཕྱེད་ཀ་བར་དུ་ལ་ཡ་རྐང་བྲོ་གླུ་གཞས་དང་ཨ་ནི་བོད་ཀྱི་རོལ་མོའི་སྐོར་ལ་ཡང་སློབ་ཀྱི་ཡོད་རེད་ཞུ་ཡ་ཡིན། བོད་ཡིག་དང་ནང་ཆོས་ཟློས་གར་སོགས་སློབ་ཁྲིད་གནང་མཁན་གྱི་དགེ་རྒན་ཐམས་ཅད་མ་བསྐུལ་དང་བླངས་པ་ཡིན་པར་མ་ཟད། ཁོང་ཚོར་སློབ་ཁྲིད་བྱེད་འོས་པའི་དགོས་ངེས་ཆ་རྐྱེན་དང་ཉམས་མྱོང་ཚད་ལྡན་ཡོད་ཅེས་ར་ལོ་དོན་ལྡན་ལགས་ཀྱིས་གསུངས་དོན། བསླབ་གྲྭ་དེ་བོད་རིགས་མཐུན་ཚོགས་ཀྱི་ཁྱབ་ཁོངས་ཀྱི་སྡེ་ཚན་གཅིག་ཆགས་བསྡད་ཀྱི་ཡོད་དུས། བོད་རིགས་མཐུན་ཚོགས་ཀྱི་ལམ་སྟོན་སྒྲིག་གཞི་ཞིག་ཡོད་རེད། ལམ་སྟོན་སྒྲིག་གཞི་དེའི་ནང་རིག་གནས་སྐྱེད་ཚལ་ཁང་ལམ་སྟོན་སྒྲིག་གཞི་དེའི་ནང་ལ་དགེ་རྒན་གྱི་འོས་ཆོས་ཟེར་ཡག་ཅིག་ཡོད་རེད། དགེ་རྒན་འོས་ཆོས་དྲུག་དེའི་ནང་ལ་ཡང་ཨ་ནི། དགེ་རྒན་ཁོ་རང་སྤྱིར་བཏང་གི་བོད་དགེ་ཅིག་དང་བླངས། དོན་ཡག་གི་འདོད་པ་ཡོད་པ་ལོ་གཅིག། བོད་དགེ་གི་དོན་ལོ་གཅིག་ཙམ་ཞུ་དགོས་ཀྱི་ཡོད་པ། དཔྱ་ཁྲལ་ལག་དེབ་དང་ཚོགས་དངུལ་ཕུལ་བ་ཅིག་དགོས་ཀྱི་ཡོད་པ་རེད། ཨ་འདི་ནས་བོད་དགེ་ག་རེ་ཟེར་ཟེར་ན་ན་དགེ་རྒན་གྱི་གནས་ཚད། ལག་ཁྱེར་ལྟ་ཅིག་རྒྱ་གར་ལ་སོགས་པ་དེ་འདྲ་ནས་ལག་ཁྱེར་ཡོད་པ་དེ་མི་འདུག་ན་ཨ་འདི་ནས། སིད་ནི་གཙུག་ལག་སློབ་གྲྭ་ཆེན་མོའི། ཤེས་ཡོན་དང་སྤྱི་ཚོགས་སྡེ་ཚན་ནས་ཡང་ལག་ཁྱེར་ཅིག་ཕུལ་གྱི་ཡོད་རེད་དགེ་རྒན་གྱི་ལག་ཁྱེར་དགེ་རྙིང་བའི་སློབ་ཁྲིད་ཀྱི་ལག་ཁྱེར་ཅིག་དེ་ཡིན་གཅིག་མིན་གཅིག་ཤེས་དགོས་རེད། ནས་གལ་ཆེ་ཤོས་གཅིག་དེ་དེ་ཡོད་པའི་དགེ་རྒན་སུ་ཡིན་པ་ཡིན་ཡང་བོད་མི་ས་ཡ་དྲུག་གི་ཁེ་ཕན་ལ་མ་གནོད་མཁན་གྱི་མི་ཅིག་དགོས་ཀྱི་ཡོད་རེད་དེ་སོང་དུས་ཆ་རྐྱེན་དེ་ཚོ་གལ་ཆེན་པོ་ཞིག་ཆགས་བསྡད་ཀྱི་ཡོད། བོད་དགེ་བློ་བཟང་ལུང་རིགས་ལགས་ནི་རིག་གནས་སྐྱེད་ཚལ་ཁང་གི་བོད་ཡིག་འཛིན་རིམ་གསུམ་པའི་དགེ་རྒན་ཞིག་ཡིན། ཁོང་ལའང་དེ་སྔར་རྒྱ་གར་དུ་བཞུགས་སྐབས་ལོ་བཅོ་ལྔ་ལྷག་ཙམ་བོད་དགེ་བྱས་པའི་ཉམས་མྱོང་ཡོད་པ་མ་ཟད། ལོ་ཤས་སྔོན་ཨོ་སི་ཀྲི་ལི་ཡར་སླེབས་རྗེས་མུ་མཐུད་རིག་གནས་སྐྱེད་ཚལ་ཁང་དུ་དང་བླངས་ཐོག་སློབ་ཁྲིད་བྱེད་བཞིན་ཡོད་འདུག་ཁོང་གིས་རྒྱ་གར་དང་ཨོ་སི་ཀྲི་ལི་ཡའི་ནང་སློབ་ཕྲུག་རྣམས་ལ་སློབ་ཁྲིད་བྱེད་ཕྱོགས་བར་ཁྱད་པར་ཆེན་པོ་འདུག་ཅེས་ཁོང་གིས་གསུངས་དོན།
ཕྲུ་གུའི་གནས་ཚད་དང་འཚམ་པའི་གི་ཐོག་ནས་བསླབ་དགོས་ཡ་ཅིག་བྱེད། བསླབ་ཡག་དེ་ཡང། ཅིག་བྱེད་སྒོ་འདྲ་མི་འདྲའི་གི་ལམ་ནས་བསླབ་ན་མ་གཏོགས། ཨ་ནི་ཅིག་གི། བྱེད་སྒོ་གཅིག་རང་གི་ཐོག་ནས་རྒྱུན་རིང་པོ། ཉན་ཐུབ་ཡ་རེད། ཨ་ནི་ཁོང་ཚོ་གི་དོ་སྣང་བྱེད་ཐུབ་ཡ་རེད། ཁག་པོ་ཅིག་མི་འདུག་དེ་མེད་དུས་ཙམ་ལ་ཨ་ནི་ཅིག་གི་དོ་སྣང་སླེབ་ཡ་ལ་ཡ། ཨ་ནི་ཅིག་གི། སྦྱོང་བརྡར་དང། སྦྱོང་བརྡར་སེ་བྱེད་སྒོ་འདྲ་མི་འདྲའི་གི་ཨ་ནི་ཅིག་གི་ལམ་ཀ་གི་རྒྱུད་ནས་ཨ་ནི་བསླབ་དགོས་ཡ་དཔེ་གལ་ཆེན་པོ་ཆགས་བསྡད་ཤག་བསམ་གྱི་འདུག་ཨ་ང་རང་གི་ད་ལྟ་འདི་གི། ད་ལོ་གསུམ་པའི་འདིའི་ནང་ལོགས་ལ་ཡང། ད་ལོའི་གི་ལོ་དེའི་ནང་བསླབ་སྟངས་དཔེ་དེ་ཡང་མི་འདྲ་བ་ཆགས་བསྡད་ཡོད།
དེ་བཞིན་སློབ་ཕྲུག་མང་ཆེ་བས་བོད་སྐད་མ་བརྗེད་པ་དང། བོད་ཡིག་མུ་མཐུད་རྒྱུན་འཛིན་བྱེད་རྒྱུ་གལ་འགངས་ཆེན་པོ་ཡིན་པ་འགྲེལ་བརྗོད་གནང་སོང། སློབ་མ་འགའ་ཤས་ལ་གཟའ་མཇུག་བོད་ཡིག་འཛིན་གྲྭར་ཡོང་དགོས་དོན་དྲིས་པར་ཁོང་རྣམས་ཀྱིས་དེ་ལྟར་འགྲེལ་བརྗོད་གནང་སོང།

བོད་ཡིག་ད་དྲན་པ་བྱེད་མི་ད་གོ་ནས་ད་ཚིག་མང་ཤོས་ང་ད་ད་དྲན་པ་འདྲེ་ཀྱོ་ཅི་ཡོད་རེད་ད་དོན་དག་ད་དེ་ཚོ་དེ་ཚིག་མང་ཤོས་ཨ་ནི་དེ་ལ་ཡོང་ནས་ད་ཚང་མ་བོད་པ་རེད་ཨ་ནི་བོད་སྐད་རྒྱག་ནས་དེ་སྐྱོ་བོ་ཡོད་རེད་ད་ཨིན་ཇི་ར་བ་རྒྱག་བོ་མ་རེད་ཨ་ཚོ་ཚོ་བོད་པ་རེད་དོན་དག་ཨ་ནི་དེ་ཚང་མ་ཡར་སྐད་རོ་དྲོ་དྲན་པ་བྱེད་མི་ད། དེ་ཡང་རིག་གནས་སྐྱེད་ཚལ་ཁང་གི་གཟའ་མཇུག་འཛིན་གྲྭ་ལམ་ལྷོང་ཡོང་ཆེད་ཕ་མའི་མཐུན་ཚོགས་ཀྱིས་ཕྲུ་གུ་རྣམས་སློབ་གྲྭར་དུས་ཐོག་ཏུ་སྐྱེལ་བསུ་དང་དགེ་རྒན་རྣམས་ལ་གསོལ་ཇའི་བར་གསེང་སྐབས་ཞལ་ཏོག་གོ་སྒྲིག་ཕྲུ་གུའི་བདེ་འཇགས་ལ་ཉེན་གཟབ་བྱེད་རྒྱུ་སོགས་ཀྱི་འགན་འཁུར་ཤུགས་ཆེན་བཞེས་གནང་བཞིན་ཡོད་འདུག་ཕ་མའི་མཐུན་ཚོགས་ཀྱི་ཚོགས་མི་དང་ཁྱིམ་བདག་ཚེ་རིང་ཆུང་བདག་ལགས་ཀྱིས་ཕ་མ་ཚོས་རྒྱུན་གཏན་ནས་རང་ཉིད་ཀྱི་ཕྲུ་གུ་ཚོ་བོད་ཡིག་སྦྱོང་བར་སྐུལ་འདེད་དང་ཐུགས་འགན་བཞེས་རྒྱུ་གལ་ཆེ་ཞེས་ཁོང་གིས་གསུངས་དོན།
ད་ལྟ་ད་ལྟ་ང་ཚོ་བོད་པ་གཅིག་ཡིན་པའི་ཆ་ནས་དམིགས་བསལ་གྱི་ད་ཅིག་འགན་འཁྲི་དུ་མ་བཟུང་ནས་ཀྱི་ད་ལྟ་ང་ཚོ་གི་མིའི་ལུང་པ་ལ་གྱར་བསྡད་པའི་སྒང་ལ་སོ་སོའི་སྐད་ཡིག་དེ་མ་བརླག་ཡག་གི་ཆེད་དུ་གལ་ཆེ་ཤོས་དེ་གཅིག་ཕ་མས་ནང་ལ་ད་གནད་འགག་ཆེ་ཤོས་གཅིག་དེ་བོད་སྐད་གཙང་མ་ཞིག་རྒྱག་གཅིག་བཅས་དེའི་སྒང་དུ་མདོ་གནད་འགག་ཆེན་པོ་གཅིག་དེ་ག་རེ་ཟེར་ན་ད་ད་ལྟ་ང་ཚོ་འབྲེལ་ཡོད་བསླབ་གྲྭ་དེ་ལ་ཆ་བཞག་ནས་གཟའ་སྤེན་པ་མི་ཞིག་ཚོགས་ཡག་གི་གོ་བོ་མི་ཞིག་ཡོད་མ་རེད་དེ་ལ་འདི་ལ་ང་ཚོ་ཕ་མ་ཚོའི་ངོས་ནས་རྒྱབ་སྐྱོར་ཤུགས་ཆེ་ཤོས་དེ་ག་རེ་གནང་དགོས་འདུག་ཟེར་ནས་རྒན་ལགས་རྣམ་པ་ཚོ་གིས་དུས་དང་རྣམ་པ་ཀུན་ཏུ་ནང་ལས་གཅིག་ཕྲུ་གུའི་གནས་ཚད་ལ་དཔག་པའི་ཚད་དང་རན་པོ་ཞིག་བོ་སྐུར་གནང་གི་རེད་རྒྱལ་ལ་ཁོང་ཚོས་གཅིག་བྱེད་མ་ཐུབ་ཡག་དེ་དུས་ཚོད་ཀྱང་མ་འདང་ཡག་འདི་གཅིག་སྐུར་མ་རེད་ཚད་རན་པོ་ཞིག་ཅིག་ཉུང་ཉུང་ཨེ་རན་པོ་ཕྲུ་གུའི་འདི་ང་ཚོ་ཕ་མ་ཚོའི་ངོས་ནས་འགན་འཁྱེར་བྱས་དུས་ཚོད་ཏག་ཏག་ལ་མ་གནང་ཐུབ་ཡག་པོ་གཅིག་ཕ་མས་གི་ནང་ལ་ཕྲུ་གུ་ལ་གཅིག་དུས་ཚོད་གཅིག་ཟུར་ལ་བཏོན་བྱས་ཡ་ད་ང་ཚོ་བོད་ཡིག་གི་ནང་ལས་དེ་བྱེད་ཤིག། བོད་ཡིག་ནང་ལས་ག་རེ་ལྷག་བསྡད་ཡོད། བོད་ཡིག་འདི་ཀློག་དགོས་དང་ཀློག་ཡ། བྲིས་དགོས་དང་བྲིས་ཤིག་ཡིག་གཟུགས་བཀུག་ནང་དང་འདི་བཀུག་ཡ་འདི་བྲིས་ཤིག་བྱས་ཚེ་འདི་ང་ཚོ་ཕ་མ་ཚོས་དབེན་ནས་གི་ནང་བཀོད་ཡ་དེ་གལ་ཆེན་པོ་གཅིག་བྱས་ཨེ་འདི་འདུག་ངས་ག་རེ་མཐོང་གི་འདུག་ཟེར་ནས། ད་དེང་སང་ནང་མི་ཚང་མ་ལོག་ལ་ཆ་རྐྱེན་ཡག་པོ་ཡོད་དུས་ཙམ་པ་ནས་གི་ཁྱིམ་ཚང་ཁག་ལ། གཅིག་གི་གཟུགས་མཐོང་རླུང་འཕྲིན་ཡིན་ན་རེད་ད་ལག་ཐོག་ཁ་པར་བེད་སྤྱོད་བཏང་ནས་ག་རེ་ཡིན་པ་ཡིན་ན་དེའི་ནང་ལོགས་ནས་གཅིག་ང་ཚོ་བོད་པ་དང་འབྲེལ་བ་ཡོད་པའི་གི་ལྟད་མོ་བོད་སྐད་དང་ཡོན་ཀྱོག་འདི་བསྟན་པས་ནི། སྤུ་གུ་གི་ཁོ་རང་བཞིན་གྱིས་སོ་སོའི་བོད་པའི་སྐད་དེ་དེའི་སེམས་ནང་ལོགས་འཇགས་པོ་བྱུང་ཙང་བྱས་ནས་གོ་བརྡ་འཕྲོད་ཡ་དང་སོ་སོའི་རྒྱལ་པོ་ཡ་ལས་ནི་ལས་འབྱུང་ད་ཐིག་དང། ད་བསྙད་ལས་སྐད་དེ་ཡག་པོ་མེད་ན་ཡིག་འདི་གང་འགྲོ་ཐུབ་ཡ་མེད་ཅེས་ཚང་མས་གསལ་པོ་ཤེས་ཀྱི་རེད། འོ་འདི་སྐད་དེ་ད་ཕ་མའི་གི་འགན་གལ་ཆེ་ཤོས་གཅིག་རེད་བསམ་གྱི་འདུག། བོད་པའི་ཕྲུ་གུ་ཚོས་དབྱིན་སྐད་ཤེས་པའི་ཐོག་བོད་སྐད་ཀྱང་ཚད་དང་ལྡན་པ་ཤེས་ན། རང་ཉིད་སྐད་གཉིས་སྨྲ་བར་གྱུར་ནས་ཨོ་སྟྲེ་ལི་ཡའི་སྤྱི་ཚོགས་ནང་དངོས་སུ་ཞུགས་སྐབས་ཤེས་ཡོན་དང། དཔལ་འབྱོར། ལས་ཀའི་གོ་སྐབས། འཕྲོད་བསྟེན་སོགས་ལ་དགེ་ཕན་ཚད་ལས་འདས་པ་ཡོད་ཅེས་ར་ལོ་དོན་ལྡན་ལགས་ཀྱིས་འགྲེལ་བརྗོད་གནང་བར། དང་པོ་དེ་ཕ་གི་ག་རེ་རེད་ཟེར་ན་ན། ཤེས་ཡོན་ཐོག་ནས་ཁེ་ཕན་ག་རེ་ཡོད་རེད་ཟེར་ན་ན། རང་ཉིད་བོད་པ་ཅིག་བོད་པའི་རིག་གཞུང་དེ། དེ་བྱས་ལྷག་པར་དུ་བོད་པའི་རིག་གཞུང་དེ་ཨ་ནི་ཅིག་ནང་ཆོས་ལ་སོགས་པ་དེ་འདྲའི་གི་ལྟ་གྲུབ་དེ་ཞེ་པོ་ཅིག་གི་གཏིང་ཟབ་པོ་ཆགས་ཡོང་དགོས་དུས་རང་ཉིད་འགྲོ་བ་མི་མཚན་ལྡན་ཅིག་ཡོང་ཡག་དང་སེམས་ཀྱི་བདེ་སྐྱིད་འཚོལ་ཐུབ་ཡག་གི་ཨ་ནི་ཕ་གི་ག་རེ་རེད་ཟེར་ན་ན་ཁྱད་ཆོས་ཅིག་ཡོད་རེད།

སྒྱུ་རྩལ་དང་སྐད་ཡིག་གི་ཐབས་ལམ་སློབ་སྦྱོང་ག་འདྲའི་རེད་ཅིག་བྱས་པ་ཡིན་ནའང་རེད་ཚན་རིག་ཡིན་ནའང་རེད་གསོ་བ་སྨན་ག་འདྲའི་རེད་ཅིག་སློབ་སྦྱོང་བྱས་པ་ཡིན་ནའང་སྐད་ཡིག་དེ་གཞི་རྩ་ཆགས་བསྡད་དགོས་རེད་སྐད་ཡིག་དེ་གཞི་རྩ་ཆགས་ཡོང་དུས་སྐད་ཡིག་དེ་ངེས་པར་དུ་བསླབ་པ་ཡིན་ན་ཕན་ཐོགས་མ་གཏོགས་དགེ་ཕན་ཁྱོན་དུ་ཡོད་མ་རེད་ཞུ་ཡ་ཡིན། དེ་བཞིན་བོད་དགེ་བློ་བཟང་ལུང་རིགས་ལགས་ཀྱིས་ཀྱང་སྐད་གཉིས་སྨྲ་བའི་སློབ་ཕྲུག་ཚོར་གང་ཅིའི་ཐོག་ཁེ་ཕན་ཆེན་པོ་ཡོད་པ་ངོས་འཛིན་བྱེད་ཀྱི་ཡོད་ཅེས་ཁོང་གིས་གསུངས་དོན། ད་ངའི་གོ་སྟངས་གཅིག་ལ་ཡང་དམ་དྲག་གིས་ང་ཚོའི་གཞི་རིམ་གྱི་སློབ་གྲྭ་ཚོར་ད་ཨོ་སྟྲེ་ལི་ཡའི་གཞུང་གི་སློབ་གྲྭའི་ནང་ལོགས་ལ་ཡང་སློབ་གྲྭ་མཐོ་བ་དང་སློབ་གྲྭ་ཡག་དང་དེ་འདྲའི་ཚུད་ཡག་ལ་ཡང་ཆ་རྐྱེན་གཅིག་གི་ནང་ལ་ཡང་དེ་འདྲའི་ཚུད་ཀྱི་ཡོད་པའི་གནས་སྟངས་གོ་ཟེར་བ་དེ་ལབ་དུས་སོ་སོའི་སྐད་ཡིག་ཨིན་ཇི་མ་ཡིན་པའི་གི་སྐད་ཡིག་གཞན་པ་ཅིག་སོ་སོ་ལ་ཁྱེར་ཡག་ཡོད་པ་ཡིན་ན་དེའི་གི་ཨ་ནི། ཤུགས་ལ་བརྟེན་ནས་ཨ་ནེ་གཅིག་གིས་སོ་སོའི་གི་སློབ་སྦྱོང། སློབ་སྦྱོང་བྱེད་སའི་གི་ཁོར་ཡུག་ཡིན་ནའི་འདྲ་སློབ་གྲྭ་ཡག་ག་ལ་ཚུད་ཡག་ལ་སོགས་པ་དེ་འདྲའི་གི་ཁྱད་པར་ཡོང་གི་ཡོད་ས་རེད། གཅིག་བྱས་གཉིས་ནས་ད་ལྟ་ང་ཚོ་སོ་སོ་སོའི་མི་རིགས། ད་འདི་ནང་ལ་མི་རིགས་འདྲ་མ་འདྲ་ཡོད་དུས་ཙང་ལ་མི་རིགས་སོ་སོ་སོའི་གི་སོ་སོ་སོའི་སྐད་ཡིག་དེ་ཧྲག་ཐག་ཐག་ཤེས་དགོས་ཡ་དེ་མི་རིགས་ཚང་མའི་གི་གཅིག་གྱུར་གི་སོ་སོ་སོའི་གི་འགན་རེད་བསམ་གི་ཡོད་ལ་མ་ཟད་པའི་གི་མི་ཚང་མའི་གི་བསམ་བློའི་ནང་ལོགས་དེ་ཡོད་རྒྱུ་རེད་བསམ་གི་ཡོད། དེ་ལབ་དུས་སོ་སོ་སོའི། མི་རིགས་དེ་གི་སྐད་ཡིག་དེ་སོ་སོའི་གི་སྐད་ཡིག་དེ་ཁྱེར་ཡ་ཡོད་པ་ཡིན་ན། ཨ་ནི། རྗེས་ལ་སྤྱི་ཚོགས་ནང་འགྲོ་དུས་ལ་ཨ་ནི་ཅིག་སོ་སོ་ལ་ཡ་སྤོབས་པ་དང་ལྡན་པ་དང་ཨ་ནི་ཅིག་སོ་སོའི་གི། མི་རིགས་ཀྱི་ཐོག་ལ་ལས་ཀ་བྱེད་དགོས་བྱུང་ནའི་འདྲ་ཨ་སོ་སོའི་མི་རིགས་ཀྱི་ཐོག་ནས་ཕར་མི་གཞན་ལ་འགྲེལ་བཤད་རྒྱག་དགོས་ཡོད་ནའི་འདྲ་གོན་ཆེད་སྐད་ཡིག་དེ་གལ་ཆེན་པོ་ཞེ་པོ་ཅིག་རེད་བསམ་གི་ཡོད། SBS བོད་སྐད་སྡེ་ཚན་ལ་གསན་བར་བཀའ་དྲིན་ཆེ། SBS ཀྱིས་ཨོ་སྟྲེ་ལི་ཡའི་ནང་མི་རིགས་དང་སྐད་རིགས་སྣ་འཛོམས་ཡོད་པར་དགའ་སྟོན་ཞུ་ཆེད་འདི་ལོའི་ཟླ་བ་བཅུ་པའི་ཚེས་བཅོ་ལྔ་ནས་ཟླ་བ་བཅུ་གཅིག་པའི་ཚེས་བཅོ་བརྒྱད་བར་རྒྱལ་ཡོངས་སྐད་ཡིག་འགྲན་སྡུར་གོ་སྒྲིག་ཞུས་ཡོད། དེ་སྔ་དང་མི་འདྲ་བར་འདི་ལོའི་འགྲན་སྡུར་ནང་མི་ཆེ་འབྲིང་ཆུང་གསུམ་མཉམ་ཞུགས་ཆོག་པ་བཟོས་ཡོད་པས་ལྷན་རྒྱས་ཀྱིས་རྒྱབ་སྐྱོར་གང་མང་ཐོག་མཉམ་ཞུགས་གནང་རོགས། སྐད་ཡིག་འགྲན་སྡུར་དེའི་སྐོར་གནས་ཚུལ་རྒྱས་པའི་ཆེད་དྲ་ཚིགས།